ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདས་པའི་ལོ་ཤས་རིང་རྒྱ་ནག་གཞུང་གིས་ཡུལ་དེའི་སྒེར་གྱི་ཚོང་པ་རྣམས་ལ་དམ་དྲག་སོགས་པའི་དཀའ་ངལ་མང་པོ་ཞིག་བཟོས་པའི་རྗེས་ལ་ཡང་གཟའ་འཁོར་སྔོན་མ་སྒེར་གྱི་ཚོང་པ་ཚོར་རོགས་སྐྱོར་བྱེད་རྒྱུའི་སྲིད་ཇུས་གསར་པ་ཞིག་གསལ་བསྒྲགས་བྱས་ཡོད་པས་རྒྱ་ནག་དམར་ཤོག་གི་སྲིད་ཇུས་གསར་པ་དེར་ཡིད་ཆེས་བྱེད་དགོས་མིན་དེ་ནི་དེང་སྐབས་རྒྱ་ནག་གི་སྒེར་གྱི་ཚོང་པ་ཚོར་འཕྲད་པའི་གདམ་ག་གལ་ཆེན་པོ་ཞིག་ཆགས་བསྡད་ཡོད་པ་རེད། བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་རེས་ཁ་སང་རྒྱ་ནག་ནང་ལོགས་ནས་ཐོན་པའི་གསར་འགྱུར་མི་གང་ག་ལོག་འཁྲུག་ཤོས་བྱས་བགྲོ་གླེང་བྱེད་ཡག་དེ་ད་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་ག་རེ་བྱས་པ་རེད་ཟེར་དེ་རེད་འདུག་ཨང་ད་ཡིན་ན་ལས་དངོས་གནས་ཀྱི་རྒྱ་ནག་གི་གསར་འགྱུར་ཆེ་ཤོས་དེ་ཡིན་ན་དཔལ་འབྱོར་དང་འབྲེལ་བ་ཡོད་པ་མང་ཆེ་དེ་འདི་རེད་ཤག་བསམ་གྱི་འདུག་འདི་ག་རེ་ཟེར་ན་ད་རེས་ཁ་སང་རྒྱ་ནག་ལ་དཔལ་འབྱོར་དཀའ་ངལ་ཞེ་དྲག་འཕྲད་ཡོད་རེད་ད་དཀའ་ངལ་འཕྲད་ཀྱི་ཡོད་པའི་རྟགས་མཚན་དེ་ཚོ་ཕྱོགས་མང་པོ་ཞེ་པོ་ཞིག་ནས་མཐོང་གི་འདུག། འདི་ནང་ལོགས་ནས་དཔེ་མཚོན་རེ་བཞག་པ་ཡིན་ན་ད། ཁ་སང་བདུན་ཕྲག་དེ། རྒྱ་ནག་གཞུང་གིས། རྒྱ་ནག་ནང་ལོགས་ཀྱི་སྒེར་གྱི་བཟོ་ཚོང་ལས་ཁང་དང་ཚོང་པ་ཚོ་ལ་འཛིན་པའི་སྲིད་ཇུས་གསར་པ། དོན་ཚན་སུམ་ཅུ་སོ་གཅིག་བྱས་པ་ཅིག་གསལ་བསྒྲགས་བྱས་བཞག། འདི་ནས་ཡིན་ན་ག་རེ་མཚོན་ཐུབ་རེད་ཟེར་ན་རྒྱ་ནག་ནང་ལོགས་ད་རེས་ཁ་སང་དཔལ་འབྱོར་དཀའ་ངལ་ཞེ་པོ་ཅིག་ཡོད་དུས་ཙམ་པ། དཀའ་ངལ་དེ་ནས་ཐར་བྱས་ཡིན་ན་རྒྱ་ནག་དཔལ་འབྱོར་དེ་སླར་གསོ་བྱེད་དགོས་བྱུང་ན། སྒེར་གྱི་བཟོ་ཚོང་ལས་ཁང་དེ་ག་དེ་ཡར་ཅིག་ལངས་མ་ཐུབ་ན་ཡོང་གི་མེད་པ་དང། གཉིས་པ་དེ་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ནས་རྒྱ་ནག་གཞུང་གིས་བོད་དུ་སྒེར་གྱི་ཚོང་པ་དང་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོར་དམ་དྲག་དང་རྡུང་རྡེག་དང། དོན་དག་མེད་པའི་དཀའ་ངལ་མང་པོ་ཞིག་བཟོས་ཡོད་རེད་དེ་ཚོའི་སྲིད་ཇུས་འདི་ནོར་འཁྲུལ་དང་ད་ལྟའི་རྒྱ་ནག་གཞུང་གི་དཔལ་འབྱོར་ལ་ཡང་དཀའ་ངལ་འཕྲད་དགོས་ཡག་གི་རྒྱུ་མཚན་དེ་ག་རེ་ཡིན་མེད་ངོས་འཛིན་ཅིག་བྱས་དུས་འདི་ནས་མཚོན་ཐུབ་པ་རེད་བསམ་འདུག་སྲིད་ཇུས་གསར་པ་ལས་དངོས་གནས་རྒྱ་ནག་གཞུང་གིས་ལག་བསྟར་བྱེད་ཀྱི་རེད་མ་རེད། ལག་བསྟར་བྱས་པ་ཡིན་ན་འདི་ལ་ཡང་ཡིད་ཆེས་བྱས་བྱས་སྒེར་གྱི་ཚོང་པ་དེ་ཚོ་ཡིན་ན་གཞུང་གིས་བཤད་པ་དེ་ནང་བཞིན་བྱས་བྱས་ཡིན་ན་ཡར་རྒྱས་གཏོང་ཐུབ་ཀྱི་རེད་པས་ད་དེ་ཚོ་ཚང་མ་ལོག་ཡིན་ན་དྲི་བ་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་ད་ཨ་ལེ་ཉེ་ལ་ཡང་རྒྱ་ནག་ནང་ལོགས་ལ་ཡང་ད་རེ་ཁ་སང་སྒེར་གྱི་དཔལ་འབྱོར་དེ་ཤུགས་རྐྱེན་ག་ཚོད་ཅིག་ཡོད་མེད་ཅིག་རོབ་ཙམ་ཅིག་ངོ་སྤྲོད་ཞུ་ཡོད་ན་མ་གཏོགས་དེ་ནས་དེ་རིང་གི་གནད་དོན་དེ་དུས་ཉིན་གལ་ཆེ་ཆུང་ག་གི་ཡིན་མེད་དེ་ངེས་ཅན་རྟོགས་ཐུབ་ཁག་པོ་རེད་བསམ་གྱི་འདུག་ཚང་མས་མཁྱེན་གྱི་རེད་མའོ་ཙེ་ཏུང་སྐབས་དེར་ཡིན་ན་རྒྱ་ནག་ནང་ལོགས་སྒེར་གྱི་བཟོ་ཚོང་ལས་ཁང་དང་ཚོང་པ་ཟེར་དེ་གང་ག་ལོག་སྔ་མོ་ཡོད་པ་དེ་གང་ག་གཞུང་བཞེས་བཏང་བྱས་རྩ་མེད་བཟོས་པ་རེད་རྩ་མེད་བཟོས་བྱས་རིག་གནས་གསར་བརྗེ་མཇུག་བསྡུས་དེ་བར་སླེབས་དུས་ཡིན་ན་རྒྱ་ནག་དཔལ་འབྱོར་དེ་ནི་ཞེ་པོ་ཅིག་གི་ཉམ་ཐག་དབུལ་ཕོངས་སྐྱོ་པོ་ཆགས་ཏེ་བསྡད་ཡོད་རེད་དེ་ཆགས་པའི་སྐབས་དེར་ཏེང་ཞའོ་ཕིང་གིས་བསྒྱུར་བཅོས་བྱེད་ཡག་གི་གལ་ཆེ་ཤོས་དེ་ག་རེ་ཟེར་ན། ཨ་ནི་སྒེར་གྱི་བཟོ་ཚོང་ལས་ཁང་དང་སྒེར་གྱི་ཚོང་པ་དག་དེ་གའི་ཡར་ལངས་རུ་བཅུག་བྱས་ཁོ་ཚོས་སྒེར་གྱི་དཔལ་འབྱོར་དེ་འཁྲུག་པོ་ཞེ་པོ་བཏང་བྱས་ད་ད་ལྟ་བར་དུ་རྒྱ་ནག་དཔལ་འབྱོར་ལ་དངོས་གནས་གནམ་ས་མགོ་རྟིང་སློག་པའི་འགྱུར་ལྡོག་ཆེན་པོ་བྱུང་ཡོད་ད་དེ་ཚོ་ང་ཚང་མ་ལོག་གིས་ཁས་ལེན་མ་བྱེད་རང་བྱེད་རེད་པ། དེ་ཚོ་བྱེད་ཡག་གི་རྒྱུ་མཚན་དེ་གལ་ཆེ་ཤོས་དེ་སྒེར་གྱི་བཟོ་ཚོང་ལས་ཁང་དང་སྒེར་གྱི་ཚོང་པ་དང་ད་སྒེར་གྱི་ག་ད་དོ་བ་ཅིག་ལས་ག་རེ་བྱེད་ཡས་ཡིན་ནའང་དེ་གས་དེ་ཨ་ནི་སྔ་མ་ལག་པ་བསྡམས་བཞག་པ་དེ་མར་བཀྲོལ་བྱས་དེ་གས་དེ་ལས་ཀ་བྱས་བྱས། ཨ་ནི་བྱུང་བ་ཅིག་རེད། ད་བྱུང་བྱས་ཡིན་ན་ད་ལྟའི་རྒྱ་ནག་གི་གནས་སྟངས་ག་འདྲ་ཡོད་རེད་ཟེར་ན། མ་རྩ་རྒྱ་ནག་ནང་ལོགས་ལ་ཡང་ད་ཨ་མི་རི་ཀ་ཏག་ཏག་ཡིན་ད་ཚང་མ་ལོག་སྒེར་རེད་བ་དེ་འདྲ་མ་རེད་རྒྱ་ནག་ནང་ལོགས་བརྒྱ་ཆ་ཆེན་པོ་ཞེ་པོ་ཅིག་ད་དུང་མུ་མཐུད་བྱས་ཡིན་ན། གཞུང་གཉིས་ཀྱི་བཟོ་ཚོང་ལས་ཁང་ཆེ་ས་ཆ་ཆ་ཡིན་ན་རྡོ་སྣུམ་དང་གཏེར་ཁ་དང་གཅིག་ཆ་གཉིས་མང་ཆེ་ཅིག་ཡིན་ན་གཞུང་གཉེར་གྱི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོས་ཟིན་བྱས་བསྡད་ཡོད་རེད། ཨ་ད་ག་ནང་བཞིན་ས་གནས་ཆ་བཞག་ནས་ས་གནས་གཞུང་ཚང་མ་ལོག་ལ་ཡ་བཟོ་ཚོང་ལས་ཁང་དང་ཚོང་ལས་དང་དེ་འདྲ་བྱེད་ཆ་ཡིན་ན་གཞུང་གི་གཉེར་ཡག་འདི་ཞེ་དྲག་ཆེན་པོ་ཡོད་ཆེན་པོ་ཡོད་མ་ཟད་ཡིན་ན་དམིགས་བསལ་གྱི་ག་རེ་ཟེར་ན། ད་གཞུང་རང་གི་ཐད་ཀར་གྱི་འགྲོ་སོང་བཏང་བྱས་དཔལ་འབྱོར་ཡར་ཡར་རྒྱས་དང་འབྱོར་བ་འདི་ཚོ་མང་ཆེ་ཡིན་ན་གཞུང་གཉེར་བཟོ་ཚོང་ལས་ཁང་དང་གཞུང་གི་ལས་དོན་འདི་ཚོ་བརྒྱུད་བྱས་བྱེད་ཀྱི་ཡོད་རེད་དེ་མ་ཟད། དངུལ་ཁང་གིས་ད་ཚོང་པ་ཚོ་ལ་ཡར་བུ་ལོན་བཏང་བྱས་ཁོ་ཚོས་ཚོང་རྒྱག་ཡག་དེ་ད་འགོ་བཙུགས་གོ་ར་དེང་སང་གི་གང་ལྟར་དཔལ་འབྱོར་དུ་ཚང་མ་དེ་རེད་ཚང་མ་ལོག་ལོ་དངུལ་སྟོན་ཡ་མར་གང་ག་ལོག་བུ་ལོན་བུ་ལོན་གཡར་གོ་གོ་ར་བྱས་ཙང་གི་དངུལ་ཁང་གིས་གཡར་བའི་སྐབས་ལ་རྒྱ་ནག་ནང་ལོག་དངུལ་ཁང་ཚང་མ་ལོག་གཞུང་གིས་བཟུང་ཙང་སྔོན་ལ་ཡ་ཡིན་ན་གཞུང་གཉེར་གྱི་བཟོ་ཚོང་ལས་ཁང་དང་དེ་ཚོ་ལ་ཡ་ཨན་གཡར་བྱས་གང་ལྟར་སྒེར་གི་བཟོ་ཚོང་ལས་ཁང་ལ་ཡ་གཞུང་ནས་ཐད་ཀ་ར་ཡ་དངུལ་དེ་ད་ཞེ་པོ་ཅིག་ཉུང་ཉུང་རེད་དེ་མ་ཟད་ཡིན་ན་དངུལ་ཁང་ནས་བུ་ལོན་གཡར་ཡག་དེ་ལ་དཀའ་ངལ་ཞེ་པོ་ཅིག་འཕྲད་བྱས་ད་གང་ལྟར་རྡོག་རྡོག་རེ་ཞུས་པས་ན་སྤྱི་ཚོགས་ཁྱོན་ཡོངས་དང་རྒྱལ་ཁབ་ཁྱོན་ཡོངས་ཀྱི་འགྲོ་སོང་དེ་ཡིན་ན་གཏོང་ཡག་དེ་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོར་ཆུང་ཆུང་ཞེ་པོ་ཅིག་ལས་བཏང་གོ་མ་དེ་ལས་ཡིན་ནའི་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོས་སོ་སོའི་ནུས་པ་དང་སོ་སོའི་གསར་གཏོད་ཀྱི་རང་བཞིན་དང་དེ་ཚོར་བརྟེན་བྱས་ཡིན་ན་སྤྱི་ཚོགས་ཡིན་ནའི་མི་འདུག་རྒྱལ་ཁབ་ཡིན་ནའི་མི་འདུག་ཚང་མ་ལོག་ལ་ཡ་དཔལ་འབྱོར་གྱི་ཐོན་སྐྱེད་ཀྱི་སྐྲུན་ཡ་འབྱོར་བ་དེ་ཡིན་ན་བརྒྱ་ཆ་དེ་ཞེ་པོ་ཆེན་པོ་རེད། དཔེར་ན་ཆ་བཞག་པས་ན། དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང། གཞུང་གི་ད་ཡོང་འབབ་དེ་གང་ག་ལོག་ཁྲལ་ནས་ཡོང་གོ་རེད་བ། ཁྲལ་ནས་ཡོང་ཡག་གི་བརྒྱ་ཆ་ལྔ་བཅུ་ཙམ་ཅིག་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་ནས་རག་གི་ཡོད་ས་རེད། ད་དེ་བརྒྱ་ཆ་ལྔ་བཅུ་ཟེར་དུས་ཕྱེད་ཀ་བཅུ་གོ་མར་བཏགས་ད་བསམ་སྟངས་ནམ་ཡིན་ངས་ད་གིན་ཞུས་པ་ནང་བཞིན་བྱས། གཞུང་གི་ཕར་འགྲོ་སོང་དེ་ཨང་ཡིན་དགེ་དེ་མང་ཆེ་སྒེར་ནང་བཏང་གོ་མ་རེད་མང་ཆེ་བ་གཞུང་གཉེར་གྱི་བཟོ་ཚོང་ལས་ཁང་ལ་བཏང་གོ་རེད། བྱས་ཙང་གཞུང་གཉེར་བཟོ་ཚོང་ལས་ཁང་ལ་ཡང་མང་ཆེ་འགྲོ་སོང་ཕར་བཏང་ཚུར་ཡོང་འབབ་དེ་ཕྱེད་ཀ་སྒེར་གྱི་བཟོ་ཚོང་ལས་ཁང་ནས་ཡོང་དུས་ད་སྒེར་གྱི་བཟོ་ཚོང་ལས་ཁང་གི་ག་ཚོད་རེད་ལེགས་སྐྱེས་ཟེར་དགོས་རེད་དེ་ཡིན་ན་བརྒྱ་ཆ་མཐོ་པོ་ཞེ་པོ་ཆགས་འགྲོ་གོ་རེད། རྒྱ་ནག་གི་ཁྱོན་ཡོངས་ཀྱི་ལོ་རེའི་རྒྱལ་དམངས་དཔལ་འབྱོར་གྱི་ཐོན་རྫས་ཀྱི་བསྡོམས་འབོར་འབྱོར་བ་དེའི་ནང་གི་བརྒྱ་ཆ་དྲུག་ཅུ་ཙམ་ཅིག་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་ནས་ཡོང་གི་ཡོད་ས་རེད། དེ་མ་ཟད་ཡིན་ན་ད་རེས་ཁ་སང་དེང་དུས་ཀྱི་དཔལ་འབྱོར་ཡག་པོ་ཅིག་དང་མདུན་སྤོས་བྱེད་དགོས་བྱུང་ན་ཚན་རིག་ལག་རྩལ་གསར་གཏོད་བྱེད་ས་དེ་ཞེ་པོ་ཅིག་གལ་ཆེན་པོ་རེད་དཔལ་འབྱོར་ནང་མེད་དུ་མི་རུང་རེད་རྒྱ་ནག་ནང་ལོག་གི་ཚན་རིག་གི་གསར་གཏོད་བྱེད་མཁན་དེ་གལ་ཏེ་བརྒྱ་ཆ་བདུན་ཅུ་ཙམ་ཅིག་སྒེར་གྱི་བཟོ་ཚོང་ལས་ཁང་དེ་ནས་ཡོང་གི་ཡོད་པ་འདྲ། ཨ་དེ་ནས་ཡིན་ན་ད་དཔལ་འབྱོར་གྱི་དམིགས་ཡུལ་གལ་ཆེ་ཤོས་ཀྱི་མི་མང་ཚོ་ལ་ཡང་ལས་ཀའི་གོ་སྐབས་བསྐྲུན་ཡག་འདི་རེད་བ། ཨ་ནི་རྒྱ་ནག་ནང་ལོག་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་བྱས། ཅིག་གི་གཞུང་གི་འགྲོ་སོང་གཏོང་ས་དེ་གང་ག་གཞུང་གཉེར་བཟོ་ཚོང་ལས་ཁང་དང་དེ་ཚོར་བཏང་གི་ཡོད་པ་ཡིན་ན་ལས་དངོས་གནས་རྒྱ་ནག་གི་ནང་ལོག་ལ་ཡང་ལས་ཀའི་གོ་སྐབས་བསྐྲུན་མཁན་དེ་ཡིན་ན་བརྒྱ་ཆ་བརྒྱད་ཅུ་ཙམ་ཅིག་སྒེར་གྱི་བཟོ་ཚོང་ལས་ཁང་གིས་བསྐྲུན་གི་ཡོད་ས་རེད། ད་དེ་འདྲ་ཡིན་གི་ཡིན་གི་ལས། ཞིས་ཅིན་ཕིང་དམར་ཤོག་འགོ་ཁྲིད་བྱས་ཚར་ནས་འགོ་བཙུགས་བྱས།

ད་འདི་ག་རེ་ཆགས་ཟེར་ན་རྒྱ་ནག་ནང་ལོགས་ལ་ཡང་ཁ་ཤས་རྒྱུ་རྫིག་པོ་ཞེ་པོ་ཆགས་ཁ་ཤས་དབུལ་པོ་ཞེ་པོ་ཆགས་དབུལ་ཕྱུག་གཉིས་ཀྱི་ཁྱད་པར་དེ་ཆེན་པོ་ཞེ་པོ་ཆགས་འདི་ལ་ཡང་རྒྱུ་མདོག་འདང་པོ་འདུག་ད་འདི་རང་དུ་ཁོ་རང་འབད་དེ་སྐྱོན་ཆ་ཡོད་མ་རེད། འཛམ་བུ་གླིང་རྒྱལ་ཁབ་གང་ག་ལོག་གིས་འབད་བརྩོན་བྱེད་ཀྱི་རེད་ཁ་ཤས་ཡག་པོ་བྱེད་ཐུབ་ཀྱི་རེད་ཁ་ཤས་ཡག་པོ་རང་བྱེད་ཐུབ་ཀྱི་མ་རེད། རྒྱ་ནག་ནང་ལོགས་ཚོང་པ་དང་ཨ་ནེ་འབྲེལ་ཡོད་མི་སྣ་དེ་ཚོས་སྐད་ཆ་དེ་གོ་བའི་སྐབས་ལ་ཡང་ལམ་སང་དངངས་སྐྲག་ཅིག་འདུག་ཨང་དངངས་སྐྲག་དེ་ག་རེ་ཟེར་ན་ལྔ་བཅུ་ང་གྲངས་དུའང་མའོ་ཙེ་ཏུང་གིས་འདི་འདྲ་པོ་འདི་ལབ་ཡོད་རེད། ད་དེ་མའོ་ཙེ་ཏུང་དེ་ལབ་དུས་ཙམ་པ། རྒྱ་ནག་འདི་ནང་ལ་ཡར་མ་རྩ་ཅན་ཡུན་སྐྱོར་དང་དེ་ག་གང་ག་ལོག་གི་ཅ་ལག་དེ་ག་གཞུང་བཞེས་བཏང་བྱས་ད་ཐུན་མོང་ཕྱུག་འགྱུར་ཟེར་ཙམ་པ། ཐུན་མོང་ཕྱུག་འགྱུར་བྱེད་རྒྱུའི་ཚབ་ལ་ཡིན་ན་རྒྱ་མི་མང་པོས་ཟེར་གྱི་རེད་རྒྱ་ནག་དམར་ཤོག་གིས་ཐུན་མོང་ཕྱུག་འགྱུར་བྱེད་ཀྱི་ཡིན་ཟེར་དུས་ད་དེའི་འབྲས་བུ་དེ་ག་དུས་ཡིན་ནའི་ཐུན་མོང་གི་དབུལ་ཕོངས་ཆགས་ཡ་དེ་རེད་མཐའ་མ་དེ་ཚང་མ་མེད་པ་བཟོ་གི་རེད་ད་གང་ལྟར་སྲིད་ཇུས་ཐོག་ནས་འགྱུར་ལྡོག་ཕྱིན་བྱས་མ་རྩ་ཅན་དང་རྒྱ་ནག་ནང་ལོགས་སྒེར་གྱི་བཟོ་ཚོང་ལས་ཁང་དེ་ག་ཚོ་ལ་ད་ལྟ་གོ་ད་དེའི་གང་ག་ལོག་སེམས་ནང་ལ་ཡང་དངངས་སྐྲག་ཞེ་པོ་ད་ཡང་དེ་འདྲ་བྱས་བྱས་ག་ལེ་ག་ལེ་ཁོང་ཚོའི་དེ་ག་གང་ག་འཕྲོག་པ་བསམས་ཙང་བྱས་བསམ་བློ་དེ་ཤུགས་ཆེན་པོ་ཞེ་པོ་བྱས་དེ་ནས་འགོ་བཙུགས་བྱས་བྱུང་སོང་ང་ཨ་དེ་རྗེས་ལ་ཡང་ད་ཚོང་པ་ཆེན་པོ་དང་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོས་ད་གོ་ད་དེ་འདྲ་འཛིན་བཟུང་བྱེད་ཡ་བཀག་ཉར་བྱེད་ཡ་ཕྱི་རྒྱལ་ལ་བྲོས་འགྲོ་ཡ་ད་དེ་འདྲའི་གི་གནས་ཚུལ་རིམ་པ་བྱུང་པ་རེད་དེ་འདྲ་བྱུང་བའི་ཁོར་ཁོར་ཡུག་ཆེན་པོ་ཅིག་ནང་ལོགས་ལ་ཡ། རྒྱ་ནག་ནང་ལོགས་ཀྱི་ད་ཤེས་ཡོན་ཅན་ཟེར་ནའི་མི་འདུག་ད་གོ་ཞི་ཅིན་ཕིང་དཔལ་ལས་འཁྲིད་མཁན་དེ་ཚོ་མར་དོན་བྱས། སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡ་ད་ཁ་རྡུང་གཏོང་ཡ་དང་ཁོ་ཚོས་རིགས་པའི་གཞུང་ལུགས་ཐོག་ནས་སྒེར་གྱི་ལམ་ཁ་དེ་འགྲོ་རྒྱུ་མེད་པ་དང་དེ་འདྲའི་གི་རྩོམ་འབྲི་མཁན་མང་རུ་ཞེ་པོ་ཅིག་ཕྱིན་སོང་ད་དེ་ཚོ་ག་དུས་ཡིན་ནའི་ཁོར་ཡུག་འདི་ཞིག་འདུག་ན་དེ་གོ་སྐབས་ཟིན་བྱས་འབྲི་མཁན་ཡོང་གི་འདུག་ང་འདིའི་ནང་ལོགས་ནས་དམིགས་བསལ་ཡིན་ན་ཉིས་སྟོང་བཅོ་བརྒྱད་ལོ་ལ་ཡ་ཝུའུ་ཞའོ་ཕིང་ཟེར་མཁན་ཅིག་རེད། ཁོས་ཡིན་ན་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁོ་རའི་ཐོག་ལ་ཡ་ཡིན་ན་རྩོམ་གལ་ཆེན་པོ་ཞིག་བྲིས་པ་རེད། རྩོམ་དེའི་མགོ་བྱང་ལ་བྱས་པ་ན་སྒེར་གཉེར་གྱི་དཔལ་འབྱོར་གྱི་ལོ་རྒྱུས་ཀྱི་ལས་འགན་དེ་མཇུག་བསྒྲིལ་བ་རེད། དེ་འདྲ་སོང་ཙང་སྒེར་གྱི་དཔལ་འབྱོར་དེ་ཡིན་ན་དཔལ་འབྱོར་གྱི་གར་སྟེགས་ནས་ཕྱིར་འཐེན་བྱེད་དགོས་རེད་ཅེས་བཤད། བྲིས་ཡོད་རེད། ད་དེ་ཚོའི་དཔེ་དེ་ཚིག་འབྲི་སྟངས་དང་དེ་ཚོ་གང་ག་ལོག་ཡིན་ནའི་ད་དམར་ཤོག་སྔོན་མ་མའོ་ཙེ་ཏུང་གིས་བཤད་ཡག་དེ་ཚོ་འདྲ་པོ་ཞེ་པོ་བྱས་དུས་ད་དེ་བས། རྒྱ་ནག་ནང་ལོག་སྒེར་གྱི་ཚོང་པ་དང་དེ་ཚོ་ཞེད་རུ་བཅུག་ཡོད་ས་རེད། འདི་གི་འདི་དམིགས་བསལ་ཡིན་ན། འདས་བའི་ལོ་ཕལ་ཆེར་གསུམ་བཞི་ཞིག་ནང་ལོག་ལ་ཡ་ཞི་ཅིན་ཕིང་གིས། སྒེར་གྱི་བཟོ་ཚོང་ལས་ཁང་གི་ད་ལས་རིགས་རེ་གཉིས་ལ་ཡ། དམིགས་བསལ་རྡུང་རྡེག་ཞེ་པོ་ཅིག་བཏང་སོང་ཨང་དང་པོ་དེ་ག་རེ་རེད་ཟེར་ན། ཚན་རིག་ལག་རྩལ་དང་དེང་སང་འཕྲིན་གྱི་དྲ་ལམ་དང་ཀམ་པུ་ཊར་དང་ཅིག་བཟོ་མཁན་དེ་སྒེར་གྱི་བཟོ་ཚོང་ལས་ཁང་ཆེན་པོ་འབྱོར་བ། དེ་ཚོ་གང་ག་ལོག་ལ་ཡང་དམ་དྲག་ཅིག་བྱས་བྱས། དཀའ་ངལ་ཅིག་བཟོས་ཁོ་ཚོ་ལ་ཡང་ཉེས་པ་སྤྲད་ཡག་དེ་ག་སྤྲད་ཡག་དེ་ག་ཅིག་བྱེད་དུས་ཙམ་པ་ཡིན་ན། ཁ་ཤས་ཀྱིས་བྱས་ན་འདས་པའི་ལོ་གཉིས་གསུམ་གྱི་ནང་ལོག་ལ་ཡང། རྒྱ་ནག་གི་ཚན་རིག་ལག་རྩལ་གྱི་བཟོ་ཚོང་ལས་ཁང་དེ་ཚོའི། མ་དངུལ་རྐང་གྲངས་ཀྱི་ཁྲོམ་རའི་ཐོག་གི་རིན་ཐང་འབྱོར་བ་དེ་སྒོར་མོ་ཐེར་འབུམ་མང་པོ། མར་ཟག་བསྡད་ཡོད་རེད། གང་ལྟར་ཁོང་ཚོ་ལ་ཡ་མདུན་སྐྱོད་བྱེད་ཡག་གི་ཆ་རྐྱེན་དང་གོ་སྐབས་དང། ཚང་མ་ལོག་ཡིད་ཆེས་མེད་པ་བྱེད་དུས་ཙམ་པ་མ་དངུལ་རྐང་གྲངས་ཁྲོམ་རའི་སྒང་ད་དེ་ཚོ་གང་ག་སྒེར་གྱི་བཟོ་ཚོང་ལས་ཁང་སོང་ཙང་མ་དངུལ་རྐང་གྲངས་ཁྲོམ་རའི་སྒང་ཁོང་ཚོས་མ་རྐང་བཙོང་གི་རེད་པ་མ་རྐང་དེ་ཉོ་མཁན་ཉུང་རུ་ཞེ་པོ་ཕྱིན་བྱས་མ་རྐང་ཡོད་པ་དེ་གང་ག་བཙོང་བྱས་ནས་རིན་ཐང་དེ་མར་ཞེ་པོ་ཆག་པ་རེད། ཨ་འདི་མ་ཡིན་པ་གཅིག་ག་རེ་ཟེར་ན་རྒྱ་ནག་ནང་ལོག་ལ་ཕྲུ་གུ་ལ་ཡར་སློབ་སྦྱོང་སྤྲད་ཡག་དེ་ཕ་མ་དེ་ཚོ་ཞེ་པོ་ཞིག་འགྲན་རྩོད་ཆེན་པོ་དང་ངར་རྒྱལ་ཆེན་པོ་དང་དེ་འདྲ་ཡོད་ཙང། སྤུ་གུ་དེ་གའི་སློབ་གྲྭར་ཕྱིན་པའི་ཞོར་ལ་ཡང་སྤུ་གུ་ལ་ཡང་དབྱིན་ཇི་བསླབ་ཡག་དང་རྒྱ་ཡིག་གཞན་པ་བསླབ་ཡག་དང་ཨང་རྩིས་བསླབ་ཡག་ད་ག་དེ་ཚོ་ཡིན་ན། ཁོའི་ད་ག་རང་གི་ཁོ་ཚོང་ལས་སུ་རེད་ད་དེ་ཞེ་པོ་ཅིག་རྒྱ་ཆེན་པོ་ཆགས་མི་དཔེ་མང་པོ་ཅིག་ལ་ལས་ཀའི་གོ་སྐབས་བསྐྲུན་མ་ཟད་ད་ག་རང་ལ་ཡང་དངུལ་སྒོར་རེ་ཞེ་པོ་ཅིག་ཡོད་ས་རེད་ད་དེའི་ལོ་གཉིས་ཀྱི་གོང་ལ་ཡང་རྦད་རྒྱ་ནག་གཞུང་རང་གིས་ཚང་མ་ཧ་ལམ་སྒོ་རྒྱབ་བཅུག་བྱས་ག་ད་ལས་དོན་འདིའི་ནང་ལོགས་ལ་ཡང་ཨང་ཚོང་ལས་བྱས་ཁེ་བཟང་ཟ་ཆོག་མ་ཡོང་ས་ད་ཧོབ་དེ་ཁར་བལྟས་ན་ད་མ་འགྲིག་མེད་པའི་བཟོ་ཅིག་ཡོད་རེད་ཅིག་སློབ་གསོའི་བྱ་གཞག་ནང་ལོགས་ལ་ཡང་དངུལ་བཟོ་ཆོག་མེད་ཟེར་དུས་འགྲིག་པའི་བཟོ་ཅིག་ཡོད་དེ་ལས་ཡིན་ནའི་དོན་དངོས་ཐོག་ལ་ད་དེ་གའི་དངུལ་བཟོ་མ་བཅོས་དགོས་དུས་བརྩོན་པ་མི་མང་པོ་ཅིག་བྱེད་ཀ་འགྲོ་མ་རེད་པ་ཁོ་མེད་ད་དང་བླངས་བྱེད་ཀྱི་མ་རེད་པ་དེ་མེད་དུས་གང་ལྟར་དེ་གའི་ཚང་མ་ལོག་ཅིག་མེད་བཟོས་བྱས་ཡིན་ནའི་དེ་ཚོ་ཡིན་ན་མངོན་གསལ་དོད་ཤོས་ཆགས་བྱས་ད་གང་ལྟར་རྡོག་རྡོག་རུ་ཞུས་པ་ཡིན་ན། འདས་པའི་ལོ་ཁ་ཤས་ཤིག་ནང་ལོགས་རྒྱ་ནག་ནང་ལོགས་སྒེར་གྱི་བཟོ་ཚོང་ལས་ཁང་དང་ཚོང་པ་ཆེན་པོ་དག་དང་ཚོང་པ་ཆེན་པོ་གཅིག་པོ་མ་རེད་དེ་རིང་ཁ་སང་ཚོང་པ་ཆུང་ཆུང། ཚོང་ཁང་ཆུང་ཆུང་ཕྱེ་མཁན་བཟོ་ཁང་ཆུང་ཆུང་ཕྱེ་མཁན་འདི་ཚོ་ལ་དཀའ་ངལ་ཞེ་པོ་ཅིག་སྤྲད་བྱས་ད་སྒང་ག་ལོ་རྦད་དེ་ཉར་ཆགས་བྱས་བསྡད་ཡོད་རེད་ཉར་ཆགས་བྱས་བསྡད་པའི་སྐབས་དེ་ད་དེ་རིང་ཁ་སང་ཡིན་ན་ཉར་ཆགས་པའི་སྐྱོན་གྱིས་ཨ་ནི་རྒྱ་ནག་གི་སྒེར་གྱི་དཔལ་འབྱོར་དེ་ཉམས་རྒུད་འགྲོ་བཞིན་པ་ད་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་དེ་ཉམས་རྒུད་ཆེན་པོ་ཞེ་པོ་ཅིག་འགྲོ་གི་རེད་དེ་ག་འདྲ་ཡིན་ན་དཔལ་འབྱོར་དེ་ཡར་སླར་གསོ་བྱེད་དགོས་བྱུང་ན་ད་གཞུང་གཉེར་གྱི་བཟོ་ཚོང་ལས་ཁང་དེ་ཚོ་བརྒྱུད་བྱས་ཡིན་ན་སླར་གསོ་བྱས་དེ་ཞེ་དྲག་ཁག་པོ་ཡིན་པ་འདྲ་དེ་སྔོན་མ་བརྒྱད་ཅུ་གྱ་གྲངས་འགོ་སྟོད་དེ་བར་ལ་ཡང་ཞུས་མྱོང་ཡིན་ང་ཚོའི་ལོ་ཚོད་ཙམ་འདི་ཡིན་པའི་མི་གསལ་པོ་དྲན་གྱི་རེད་སྒེར་གྱི་འདི་ག་འདི་གཅིག་བྱས་རྗེས་སྒེར་འདི་ག་འདི་གཅིག་ངར་རྒྱལ་ལས་གཡེང་རེ་ཕར་དངུལ་བཟོ་ཡག་ལ་ཡང་ཧུར་ཐག་པ་ལྟར་གཅིག་བྱས་ན་ཨ་ནི་ཡར་རྒྱས་མགྱོགས་པོ་ཞེ་པོ་འགྲོ་གི་ཨང་བྱས་ཙང་ད་ད་རེས། བསྐྱར་དུ་ཡིན་ན་དེ་འདྲ་ཅིག་ཡར་བསླངས་བྱས་དཔལ་འབྱོར་ཡར་ད་གྱེན་དུ་བཏང་དགོས་བསམ་བྱས་དམིགས་ཡུལ་དེ་འདི་ཟིན་བྱས་ད་རེས་ཀྱི་དཔེར་བྱས་ན་སྲིད་ཇུས་གསར་པ་དོན་ཚན་སུམ་ཅུ་སོ་གཅིག་ཡོད་བཏོན་ཡོད་ས་རེད་དཔྱད་ཞིབ་པ་མང་ཆེ་བ་ཅིག་གི་བཤད་སྟངས་དེ་འདྲ་བཤད་འདུག་ད་ཡིན་ནའི། རྒྱ་ནག་གཞུང་གིས་ད་རེས་བཏོན་པ་འདི་ལ་ཡང། ཚོང་པ་ཚོས་ད་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡང་སྣ་ཁུག་ལ་ཐེངས་མང་པོ་ཕོག་ཚར་བ་རེད། ཕོག་ཚར་ཙང་ཨང་ད་ཞི་ཅིན་ཕིང་གི་སྲིད་ཇུས་གསར་པ་དེ་ལ་ཡང་ཡིད་ཆེས་བྱས་ཁོ་ཚོས་བསྐྱར་དུ་གང་ལྟར་ཁོ་རང་ཚོའི་སྦ་ཁུག་ནང་ཡོད་པའི་དངུལ་དེ་ག་མར་བཏོན་བྱས་བསྐྱར་དུ་དཔལ་འབྱོར་ནང་ལོགས་ལ་ཡང་མ་རྩ་འཇོག་བྱས་ཡིན་ན་ཁོང་ཚོའི་བཟོ་ཚོང་དང། ལས་ཀ་དེ་ཚོ་རྒྱ་ཆེར་གཏང་གི་རེད་མ་རེད་ཟེར་གྱི་རེད་པ་ད་དེ་ཡིན་ན་ད་འགག་རྩའི་དུས་ཚོད་ཅིག་ལ་སླེབས་བསྡད་པ་རེད། བྱས་ཙང་འདིའི་སྐོར་ལ་ཡང་དཔེར་ན་ཆ་བཞག་ན་འདི་ལྟའི New York Times ལྟའི་གསར་ཤོག་འདིའི་ནང་ལོགས་ལ་ཡང། གསར་ཤོག་འདིའི་གསར་འགོད་པ་ཡོན་ལི་ཟེར་མཁན་གྱི་རྒྱ་མོ་ཅིག་ཡོད་རེད། རྒྱ་མོ་འདི་སྔོན་མ། རྒྱ་ནག་ནང་ལོགས་ལ་ཤིན་ཧྭ་གི་གསར་འགོད་པ་བྱས་མྱོང་པ་རེད། མོ་རང་གིས་བྲིས་པའི་རྩོམ་དེ་ཚོ་ལ་ཡང་ངས་བྱས་ན་ཅིག་རིན་ཐང་དང་འཇུག་སྒོ་རེ་ཅིག་གལ་ཆེན་འདུག་བསམ་གྱི་འདུག་བྱས་ཙང་ཡོན་ལི་ཡི་གིས་ཁ་སང་ཉེ་དུས་བྱུང་ཚར་ཚུལ་ལ་ཡང New York Times ནང་ལ་རྩོམ་རེ་བྲིས་སོང། རྩོམ་འདིའི་ནང་ལ་ཡང་ད་རྒྱ་ནག་དམར་ཤོག་གིས་ད་སྒེར་གྱི་ཚོང་པ་ཚོ་ལ་ཡང་ད་ཡང་བརྩེ་དུང་ཡོད་པ་དང་དགའ་པོ་ཡོད་པ་དང་དེ་འདྲས་ཀྱི་ཞེ་པོ་ཅིག་ཧོབ་དེ་ཁ་ལ་བསྟན་ག་བྱེད་ཀྱི་འདུག་དེ་ལས་ཡིན་ནའི་ཚོང་པ་དེ་ཚོ་མང་ཆེ་གས་ད་དེ་ལ་ཡིད་ཆེས་བྱེད་མཁན་མི་འདུག་ཟེར་ཅིག་རྩོམ་གཙོ་བོ་དེ་འདྲ་ཐོན་སོང། རྒྱ་ནག་གཞུང་གིས་ད་རེས་ཀྱི་སྲིད་བྱུས་གསར་པ་བཏོན་ཚར་བའི་རྗེས་ལ་སྒེར་གྱི་ཚོང་པ་སྐད་གྲགས་ཅན་འགའ་དེ་བང་ཅེས་མར་བཏོན་བྱས་ད་རྒྱ་ནག་གཞུང་ནམ་རྒྱུན་ནས་འདི་བྱེད་ཀྱི་རེད་པ་བརྙན་འཕྲིན་དང་གསར་ཤོག་སྒང་བཏོན་བྱས་ཨོ་ད་ད་རེས་རྒྱ་ནག་གཞུང་གིས་ཞེ་པོ་ཅིག་སྲིད་བྱུས་གསར་པ་དེ་ང་ཚོ་སྒེར་ཚོ་ལ་ཡང་ཚོང་པ་ཚོ་ལ་ཡག་པོ་ཞེ་པོ་ཅིག་ཉར་བྱས་ད་ང་ཚོ་ཚང་མ་ལ་རྦད་དེ་གོ་སྐབས་ཡག་པོ་ཞེ་པོ་ཅིག་ཡོང་གི་རེད་ད་ང་ཚོ་དཔལ་འབྱོར་ཡར་རྒྱས་གཏང་གི་ཡིན་ཟེར་ཅིག་འདི་ལབ་ཡག་ཅིག་ཕྱི་ལ་མར་དྲིལ་བསྒྲགས་བྱས་རྗེས་སྟོན་གྱི་འདུག་ཨང་དེ་འདྲའི་ཕྱི་ལ་མར་མགོ་བཏོན་ཡོད་དེ་ལས་ཡིན་ནའི་དེང་གི་དངོས་གནས་ཡིད་ཆེས་བྱེད་མཁན་འདུག་གས་ཟེར་རྩོམ་པ་ཡོན་ལི་གིས་བྲིས་པའི་རྩོམ་འདི་ནང་ལ་ཁོ་རང་གསལ་ཅིམ་ཁོ་རང་གིས་སྐད་ཆ་བཤད་པའི་རྒྱ་ནག་གི་ཚོང་པ་དེ་ཚོ་གང་ག་ལོག་གིས་ཁྱོན་ནས་ཡིད་ཆེས་བྱེད་ཀྱི་མི་འདུག་ཨང་ཁ་ཤས་ཅིག་ཟེར་ཡ་བྱས་པ་ཡིན་ན། ད་རྒྱ་ནག་གཞུང་གི་སྲིད་ཇུས་གསར་པ་དེ་ལ་ཡིད་ཆེས་ན་ད་དེ་ལྐུགས་པ་ཡིན་པའི་རྟགས་རེད། དེ་ཨིན་ཇིའི་ནང་ལ་བཤད་སྲོལ་ཡོད་རེད། མི་གཅིག་གིས་ཁྱེད་རང་ལ་མགོ་སྐོར་ཐེངས་མ་དང་པོ་བཏང་དུས་ཙམ་པ་ཡིན་ན་མི་མགོ་སྐོར་བཏང་མཁན་མི་དེའི་ནོར་འཁྲུལ་རེད། ཨ་མགོ་སྐོར་གཉིས་པ་དང་གསུམ་པ་དང་ཁྱེད་རང་ད་དུང་མགོ་སྐོར་ཐེབས་པ་ཡིན་ན་ད་འདི་ཁྱེད་རང་གི་ནོར་འཁྲུལ་རེད། བྱས་ཙང་ཁོ་ཚོང་པ་དེ་ཚོ་ཡིན་ན་ད་མགོ་སྐོར་སྔས་མ་ཐེངས་གཅིག་གཉིས་ཐེབས་ཚར་བར་ད་མགོ་སྐོར་ཐེབས་ཀྱི་མ་རེད། གང་ལྟར་དེ་དམར་ཤོག་ལ་ཡ་ཡིད་ཆེས་ཅིག་བྱེད་ཀྱི་ཡོད་མ་རེད་ཞེས་བྱས། དེ་འདྲའི་ལབ་པའི་འདི་མི་ཁ་ཤས་ཀྱི་ཤན་འགྱོག་འདི་ཁ་ཤས་སྟོན་བཞག། ད་གཅིག་བྱེད་དུས་ངས་འདི་བསམ་གྱི་འདུག་ད་མིས་ག་རེ་བཤད་ཀྱི་ཡོད་མེད་ས་དེ་ད་སྒེར་གྱི་འོག་ལ་ག་ཚོད་བཤད་ཀྱི་ཡོད་མེད་དང་མང་ཉུང་ག་ཚོད་བཤད་ཀྱི་ཡོད་མེད་ས་དེ་ཡང་རྒྱ་ནག་གཞུང་དེ་ཡིན་པ་ཡིན་ན་ཚོང་པ་དེ་ཚོ་གང་ག་ལོག་ལ་སྐད་ཆ་དྲིས་བྱས་བསམ་ཚུལ་བསྡུ་ལེན་བྱས་བྱས་ཨོ་བརྒྱ་ཆ་དེ་ག་ཅིག་འདི་གིས་ལབ་ཀྱི་འདུག་བརྒྱ་ཆ་དེ་ག་ཅིག་གིས་ཡིད་ཆེས་བྱེད་ཀྱི་འདུག་འདི་བྱས་ནས་བྱེད་ཡ་ཡོད་མ་རེད་མི་གང་ག་ལོག་སེམས་ནང་གི་བཤད་ནུས་མ་རེད་ད་ཡིན་ནའི་ལེ། ཁོ་ཕ་གིའི་ཚོད་འཛིན་བྱེད་སའི། སོ་སོའི་དངུལ་དེ་ག་པར་བཞག་གི་འདུག་ལྟ་ཡ་དེ་རེད་འདུག་ཨང། དཔེར་ན་ཆ་བཞག་ན་སྒེར་གྱི་ཚོང་པ་ཚོ་ལ་ཡ་ད་ལྟ་སྐྱོང་བྱེད་ཀྱི་ཡིན་ས་དེ། དོན་ཚན་སུམ་ཅུ་སོ་གཅིག་གི་སྲིད་ཇུས་དེ་གཟའ་ལྷག་པའི་ཉིན་ཁ་དེ་མར་བཏོན་པ་རེད། ད་གལ་སྲིད་འདི་རྒྱ་ནག་གཞུང་གིས་ཁ་ནས་བཤད་པ་ནང་བཞིན་དངོས་གནས་རེད་ཟེར་གྱི་ཡོད་པ་ན་ད་འོག་མའི་མི་ཚོས་ཡིད་ཆེས་རེད་བྱས་ན་ད་ཨ་ནི་རྒྱ་ནག་གི་དཔལ་འབྱོར་ནང་ལ་ད་གསར་འགྱུར་དེ་ལས་ཆེ་བ་མེད་ཟེར་བར་བྱས་སྲིད་ཇུས་དེ་བལྟས་པ་ཡིན་ན་ད་ནས་བཟུང་བྱས་ཡིན་ན་སྒེར་གྱི་ཚོང་པ་དེ་ཚོ་ལ་ཡང་ཞེ་པོ་ཅིག་ཡག་པོ་ཡོང་ཡག་གི་གོ་སྐབས་སྤྲད་ཡག་གི་དེ་འདྲ་ཡིན་པའི་བཟོ་འདྲ་འདུག་ད་ཡིན་ནའི་ལས་དེ་རིང་འདི་གཟའ་ལྷག་པའི་ཉིན་ཁ་དེ་ཨ་ནི་གསར་འགྱུར་ཐོན་པའི་སང་ཉིན་དེ་ཡིན་ན་ཧོང་ཀོང་ཡིན་ནའི་རེད་ཧྲེན་ཀྲེན་ཡིན་ནའི་རེད་ཧྲང་ཧའེ་ཡིན་ནའི་རེད་མ་དངུལ་རྐང་གྲངས་ཁྲོམ་ར་གང་ཡོད་རེད་པ།

ཡིད་ཆེས་འཁོར་ཡོད་མ་རེད། བྱས་ཙང་ལ་ད་དེ་རིང་ཁ་སང་རྒྱ་ནག་སྒེར་གྱི་ཚོང་པ་དེ་ཚོ་ལ་ཡང་དང་པ་ཚོ་དེ་ད་རེས་ཉེ་དུས་བཏོན་པའི་སྲིད་ཇུས་གསར་པ་དེ་ལ་ཡིད་ཆེས་བྱས་བྱས་ཁོ་རང་ཚོས་ད་པ་ཁུག་ནང་ལ་ཡང་དངུལ་དང་དེ་ག་རེ་ཡོད་པ་ན་དེ་ག་དེ་ཡང་བསྐྱར་དུ་རྒྱ་ནག་གི་ཁྲོམ་རའི་ནང་ལ་བཞག་བྱས་དཔལ་འབྱོར་རྒྱ་སྐྱེད་བཏང་བྱས་ཁོ་ཚོར་མདུན་ལམ་ཡོང་གི་རེད་བསམ་ཡིད་ཆེས་བྱེད་ཐུབ་ཀྱི་རེད། ཡང་ན། འདི་སྔར་མགོ་སྐོར་མང་པོ་ཞིག་བཏང་ཚར་སོང་གང་ལྟར་ཞི་ཅིན་ཕིང་གིས་ད་ལྟ་ཡིན་ན་དཀའ་ངལ་འཕྲད་ཙང་དཀའ་ངལ་དེ་སེལ་ཡག་ཆེད་དུ་སྒེར་གྱི་ཚོང་པ་དེ་གས་བེད་སྤྱོད་བཏང་བ་མ་གཏོགས་མཐའ་མ་གང་ལྟར།